ཚེག་སྟོང་དགུ་བརྒྱ་དྲུག་ཅུ་རེ་བདུན། ཟླ་དྲུག་པའི་ཚེས་ཉེར་ལྔ་ཉིན། མཁན་བླ་དགེ་འདུན་རྣམ་པས་རྡ་སར། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གཟིམ་ཆུང་དུ་ཐོན་མཇལ་ཞུས་པའི་སྐུ་པར་དང། ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་བདུན་ཟླ་བ་བདུན་པའི་ཚེས་བཅུ་གཉིས་ཉིན་མཁན་བླ་རྣམས། སུད་སི་ཛུ་རིག་གནམ་ཐང་དུ་བདེ་ཕེབས་ཟིན་པའི་སྐུ་པར། ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་བདུན་ཟླ་བ་བདུན་པའི་ཚེས་ཉེར་དགུ་ཉིན། དགོན་པ་གསར་བཞེངས་ཀྱི་ས་ཆོག་བྱིན་རླབས་དང་ཐིག་གདབ་མཛད་སྒོའི་སྐུ་པར། ཆིག་སྟོང་དགུ་བརྒྱ། དྲུག་ཅུ་རེ་བརྒྱད། ཟླ་བ་དགུ་པའི་ཚེས་ཉེར་བརྒྱད་ཉིན། དགོན་པ་གསར་བཞེངས་ལེགས་པར་གྲུབ་པའི་སྒོ་འབྱེད་རྟེན་འབྲེལ་གྱི་མཛད་སྒོའི་སྐུ་པར་དང། ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གསུམ་ཟླ་བ་བཅུ་པའི་ཚེས་དྲུག་ཉིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཡོ་རོབ་ནང་ཐོག་མར་ཆིབས་བསྒྱུར་སྐབས། སུད་སི་རི་ཀོན་ཆོས་འཁོར་དགོན་དུ་ཞབས་སོར་བཀའ་དྲིན་བསྐྱངས་གནང་མཛད་པའི་སྐུ་པར་དང།

Für Menschen, die trauern, die einen Rat suchen oder die mit anderen zusammen ein buddhistisches Fest feiern möchten. Aber das Tibet-Institut ist mehr als das. Im Rückblick auf die ersten 50 Jahre sieht es aus wie ein vierblättriges Kleeblatt. Mit dem ersten Blatt sind die vielen Veranstaltungen gemeint, die von den Mönchen und von Mitarbeitenden zu Themen des tibetischen Buddhismus angeboten werden. Das zweite Blatt steht für die Bibliothek. Sie ist für alle, Wissenschaftler und Laien, über das Internet jederzeit zugänglich. Zur Bibliothek gehört auch ein Verlag, wo das tibetisch-deutsche, deutsch-tibetische Wörterbuch erschienen ist. Das dritte Kleeblatt erinnert an den Auftrag des Dalai Lama an das Tibet-Institut, mitzuhelfen, Mönche und Nonnen in den Exilklöstern Indiens mit westlicher Naturwissenschaft vertraut zu machen. Das vierte Blatt bezieht sich auf die Buddhismus-Workshops, wo tibetische Kinder und Jugendliche von Mönchen und pädagogischen Fachleuten an buddhistische Kernthemen herangeführt werden und wo sie alle Fragen stellen dürfen, die sie auf dem Herzen haben. ང་རང་ཚོ་བོད་དོན་འདི་མ་འོངས་པ་ལོ་ལྔ་བཅུ་ནང་ལ་འགྱུར་བ་ག་འདྲས་ཐེབས་ཀྱི་ཡོད་ནི་མེད་ནི། རི་ཀོན་ཆོས་འཁོར་དགོན་ཕྱག་ལས་གནང་ཕྱོགས་ཐོག་ལ་བསམ་བློ་བཏང་ན། རྒྱལ་བ་རིན་པོ་ཆེ་གིས་དུས་རབས་ཉི་ཤུ་རྩ་གཅིག་གི་ནང་པ་གནང་རོགས་བཀའ་གནང་པ་དེ། མདོར་ན་དམིགས་བསལ་གནང་དགོས་ཡས་ཅིག་ཆགས་ཡོད་རེད་བསམ་གྱི་འདུག། བོད་པ Swiss ལ་འཁྲུངས་པ་ཡིན་ནི་རེད་བོད་ལ་འཁྲུངས་པ་ཡིན་ནི་རྒྱ་གར་ལ་འཁྲུངས་པ་ཡིན་ནི་བོད་པ་ཚང་མ་ལ་རི་ཀོན་ཆོས་འཁོར་དགོན་མཆོད་མཇལ་ཞུ་ཡས་མ་གཏོགས་མེན་པ་བྱས། དགོན་པ་འདི་སློབ་གཉེར་ཁང་དང་རིག་གཞུང་ཁང་ཅིག་ཡིན་པ་མཁྱེན་དགོས་ཡས་ཅིག་རེད། ཆོས་འཁོར་དགོན་ལ་ནང་ཆོས་ཀྱི་སློབ་ཁྲིད་ཕེབས་ནས་མི་རིགས་སྣ་མིན་སྣ་ཚོགས་མཉམ་དུ་ལ་ནང་ཆོས་དེ་སེམས་ཀྱི་ཡོན་ཏན་ཡིན་པ་ངོས་ལེན་གནང་ནས་སྦྱང་དགོས་ཡས་གོ་སྐབས་བཞེས་རྒྱུ་རེད། འདི་ནང་བཞིན་བོད་ཀྱི་རིག་གཞུང་དང་འབྲེལ་བའི་ཚན་རིག་ཐོག་ནས་ཞིབ་འཇུག་གནང་རོགས་ཞུ་ཡས་ཡིན། དེ་ནས་མི་ཐོག་གཞོན་པ་ཚོ་ལ་ཆོས་དང་རིག་གཞུང་ངོ་སྤྲོད་ཞུ་ཡས་དེ་ལས་འགན་གལ་ཆེན་པོ་ཞེ་དྲག་ཅིག་ཡིན་དུས། སློབ་ཁྲིད་གནང་བའི་སྐབས་ལ་ཐབས་ལམ་མི་འདྲ་བ་སྣ་ཚོགས་འབད་བརྩོན་གནང་ཡས་དེ་མུ་མཐུད་ནས་དོ་སྣང་ཤུགས་ཆེན་པོ་གནང་དགོས་ཡས་ཅིག་རེད་ཤག། ད་དུང་དུས་རབས་ཉི་ཤུ་རྩ་གཅིག་གི་ཡོན་ཏན་ཁོངས་ལ་ཕོ་མོ་འདྲ་མཉམ་བརྩི་གི་ཡོད་པ་རེད། དེ་ནང་བཞིན་རྒྱལ་བ་རིན་པོ་ཆེ་ཡིན་ནི། བཙུན་མ་ཚོ་ལ་དགེ་བཤེས་མ་གི་སློབ་སྦྱོང་བྱེད་དགོས་པའི་བཀའ་སློབ་གནང་ནས་བཙུན་མ་ཚོས་སློབ་སྦྱོང་གནང་ནས་གྲུབ་འབྲས་ཐོན་ཡོད་རེད། དེ་སོང་ཙང་ང་རང་ཚོ་ཡིན་ནི་ཕོ་མོ་འདྲ་མཉམ་བརྩིས་ནས་ཁྱད་མེད་ཀྱི་སློབ་སྦྱོང་དང་ཕྱག་ལས་གནང་རྒྱུ་དེ་འགན་འཛིན་ལྷན་ཚོགས་ཐོག་ནས་གལ་ཆེན་པོ་བརྩི་གི་ཡོད། སུད་སི་རི་ཀོན་ཆོས་འཁོར་དགོན་ལོ་ལྔ་བཅུ་འཁོར་བའི་མཛད་སྒོ་དང་བསྟུན། གཙོ་བོར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས། ད་བར་དགོན་པས། བོད་ཀྱི་ཆོས་རིག་མི་ཉམས་སྲུང་སྐྱོབ་དང། ཕྱི་ནང་མང་ཚོགས་ཀྱི་བདེ་དོན་ལ་ཞབས་འདེགས་གང་འཚམ་སྒྲུབ་ཐུབ་པར། མགོན་པོ་མཆོག་ལ་ཐུགས་རྗེ་བཀའ་དྲིན་བླ་མེད་དུ་ཆེ་ཞུ་རྒྱུ་དང། དེ་བཞིན། བོད་ཀྱི་བླ་ཆེན་རྣམ་པ། སུད་སི་གཞུང་དང་མི་མང། དབུས་དང་ས་གནས་བོད་མིའི་སྒྲིག་འཛུགས་ཀྱི། སྒྲིག་འཛུགས་དང་ཚོགས་སྡེ་ཁག་གི་གནད་ཡོད། མི་སྣ། དགོན་པའི་འཛིན་སྐྱོང་གི་ལས་སྣེ་རྣམ་པ། ཀུན་ཁྱིམ་ཚང་གིས་གཙོས་པའི། ཕྱི་རྒྱལ་དང་བོད་རིགས་སྦྱིན་བདག་ཡོངས་ལ་ཐུགས་རྗེ་ཆེ་ཞུ་རྒྱུ་མ་ཟད། དགོན་པའི་ལས་དོན་ཚགས་ཚུད་ཡོང་ཆེད། རོགས་མགོན་སྐྱབས་འཇུག་མུ་མཐུད་གནང་རོགས་གནང་ཞེས་འབོད་སྐུལ་ཞུ་རྒྱུ་ཡིན། མཐའ་དོན། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བསྐལ་བརྒྱར་བརྟན་ཅིང། མཛད་འཕྲིན་ཕྱོགས་མཐར་རྒྱས་པ། བོད་དོན་བདེན་མཐའ་མྱུར་དུ་གསལ་བ་དང། བོད་ཀྱི་བོད་མི་རྣམས་ཀྱིས། ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་གྱིས་འཛམ་གླིང་ཞི་བདེར་སྨན་པའི། ཞབས་འདེགས་གང་ལེགས་སྒྲུབ་པའི། རེ་སྨོན་སྐྱབས་འཇུག་ཞུ་བ་ཡིན། ཐུགས་རྗེ་ཆེ། བཀྲ་ཤིས་བདེ་ལེགས། རི་ཀོན་དགོན་པ་ནི་སྐྱབས་མགོན་རིན་པོ་ཆེས་བྱིན་གྱིས་བརླབས་པའི་ཆོས་ཀྱི་བྱེད་སྒོ་སྣ་མང་སྤེལ་ས་ཞིག་རེད། ས་གནས་འདིར་རི་ཀོན་དགོན་པ་ཡོད་པ་ནི་ང་ཚོས་ཆོས་ཀྱི་བྱེད་སྒོ་མང་པོ་སྒྲུབ་ཐུབ་པ་དེ་དགའ་པོ་ཞེ་དྲག་བྱུང། ད་ལྟའི་ཆར་ང་རང་ནང་མི་རྒན་ཤོས་དེ་ཡིན། རི་ཀོན་དགོན་པ་ལོ་ལྔ་བཅུའི་རིང་ལས་དོན་ཡར་རྒྱས་ཕྱིན་པ་དེ